སྐུ་ཞབས Donald Trump གྱིས་ཨ་མི་རི་ཀའི་སྲིད་འཛིན་གནང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་གནང་མཁན Nikki Haley ལས་སླ་བའི་ཐོག་ནས་ཕམ་ཉེས་བཏང་ནས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་སྔོན་འགྲོའི་འོས་བསྡུའི་འགྲན་བསྡུར་གྱི་ནང Trump ལ་རྒྱལ་ཁ་ཆེན་པོ་བསྟུད་མར་ཐེངས་གསུམ་ཐོབ་ཡོད་པར་བརྟེན་ནས་སྲིད་འཛིན་ཟུར་པ Donald Trump ནི་སྤྱི་ཟླ་བཅུ་གཅིག་ནང་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་བྱེད་སྐབས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གནང་མཁན་ཞིག་ཏུ་འགྱུར་རྒྱུའི་གོམ་པ་སླར་ཡང་ཉེ་རུ་འགྲོ་བའི་གནས་ཤིག་བྱུང་ཡོད་འདུག་འོས་བསྡུ་འདིའི་འགོ་འཛུགས་མ་བྱས་ཀྱི་གོང་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་འོས་མིར་ལངས་མཁན་གཉིས་ལ་མི་མང་གི་རྒྱབ་སྐྱོར་སུར་མང་བ་ཐོབ་ཀྱི་ཡོད་ཀྱི་ཐད་བསམ་འཆར་བསྡུ་ལེན་བྱེད་སྐབས་སྲིད་འཛིན་ཟུར་པ Trump ལ་ཧ་ཅང་གི་མང་བ་ཐོབ་ཀྱི་ཡོད་པ་གསལ་སྟོན་བྱུང་ཡོད་འདུག་དེ་ཡང་སྲིད་འཛིན་ཟུར་པ Donald Trump གྱིས་མི་མང་འདུ་འཛོམས་ཀྱི་ཐོག་རྒྱལ་ཁའི་གསུང་བཤད་གནང་སྐབས་དེ་འདྲ་ཞིག་གསུངས་ཡོད་འདུག། ང་ཚོ་སྤྱི་མཐུན་ཚོགས་པ་བྱས་པས་ད་ལྟ་ནང་བཞིན་གྱི་མཐུན་སྒྲིལ་དེ་འདྲ་ངས་ནམ་ཡང་མཐོང་མྱོང་མེད་ལ། ང་ཚོས་དགའ་སྟོན་གྱི་བྱེད་སྒོ་དུས་ཡུན་སྐར་མ་བཅོ་ལྔ་ཙམ་བྱས་པའི་རྗེས་ལས་དོན་གྱི་ནང་ཕྱིར་ལོག་བྱེད་དགོས་པ་རེད་ཅེས་གསུངས་ཡོད་འདུག་ཡང་གསར་འགོད་པས་ས་གནས་ཀྱི་འོས་ཤོག་འཕེན་མཁན། ལོ་ན་སུམ་ཅུ་སོ་དྲུག་ཅན David Paul ལ་འོས་མི་གཉིས་ཀྱི་ཐད་བཅར་འདྲི་བྱེད་སྐབས་ཁོང་གིས་ནི་ཀི་ཧེ་ལེ་ཡིས་བཟང་ཕྱོགས་ཀྱི་ལས་དོན་ཁག་བསྒྲུབས་གནང་ཡོད་རེད། ཡིན་ན་ཡང་ཐེངས་འདིའི་འོས་བསྡུའི་ནང་ཧེ་ལེ་ཡིས Trump ལས་རྣམ་པར་རྒྱལ་བ་བྱེད་པའི་གྲ་སྒྲིག་དེ་བཞིན་ད་ལྟའི་སྐབས་འདིར་ཁོང་ལ་མེད་པ་ཞིག་ཏུ་ངས་ངོས་འཛིན་བྱེད་ཀྱི་ཡོད། Trump ནི་ཁ་གཏད་གཅོག་དཀའ་བའི་མི་ཞིག་ཡིན་པ་དང། མི་མང་པོས་ཁོང་ལ་ཁ་གཏད་དུ་ལངས་ཐུབ་ཀྱི་ཡོད་མ་རེད་ཅེས་བརྗོད་ཡོད་འདུག་ཡང་སྲིད་འཛིན་ཟུར་པ Donald Trump གྱི་ཁ་གཏད Nikki Haley ཡིས་འོས་བསྡུའི་གྲུབ་འབྲས་ཇི་བྱུང་ལ་མ་ལྟོས་པར་ང་ཚོའི་ལས་འགུལ་དེ་བཞིན་མུ་མཐུད་ནས་མདུན་སྐྱོད་བྱ་རྒྱུ་ཡིན་ལ། སྤྱི་ཟླ་བཅུ་གཅིག་གི་ནང་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་སྐབས་སྲིད་འཛིན་ཟུར་པ Donald Trump གྱིས་སྲིད་འཛིན་ལས་ཐོག Joe Biden ནི་འགྲན་བསྡུར་གྱི་ནང་ཕམ་ཉེས་གཏོང་ཐུབ་རྒྱུ་མིན་པ་ཞིག་ཏུ་ངས་ངོས་འཛིན་བྱེད་ཀྱི་ཡོད་ལ། སྔོན་དུ་བརྗོད་པ་བཞིན་ང་ཚོའི་ལས་འགུལ་མདུན་སྐྱོད་མུ་མཐུད་ནས་བྱ་རྒྱུ་དང། ང་ནི་ཁ་དན་ཚིག་ལ་གནས་པ་བྱེད་མཁན་གྱི་བུད་མེད་ཅིག་ཡིན། སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུའི་ཆེད། རེས་གཟའ་མིག་དམར་གྱི་ཉིན་ང་ཚོ་ནི་མངའ་སྡེ Michigan གྱི་ནང་འོས་བསྡུའི་ལས་འགུལ་སྤེལ་དུ་སྐྱོད་རྒྱུ་རེད་ཅེས་གསུངས་ཡོད་འདུག་ཡིན་ན་ཡང་དཔྱད་ཞིབ་པ་ཁག་གིས་ནི་ཀི་ཧེ་ལེ་ལ་རང་ཉིད་ཀྱི་མངའ་སྡེའི་ནང་རྒྱལ་ཁ་མ་ཐོབ་པའི་རྗེས་མངའ་སྡེ་གཞན་ཁག་གི་ནང་འོས་བསྡུའི་ལས་འགུལ་སྤེལ་དུ་བསྐྱོད་རྒྱུ་དེ་ནི་དཀའ་ངལ་ཆེ་རུ་ནས་ཆེ་རུ་འགྲོ་གཞི་ཞིག་དང Trump ལ། བསམ་ཡུལ་ལས་འདས་པའི་ཆག་སྒོ་ཆེན་པོ་མ་སྤྲད་ཀྱི་བར་དུ། སྤྱི་ཟླ་བཅུ་གཅིག་ནང་བྱ་རྒྱུའི་སྲིད་འཛིན་གྱི་འོས་བསྡུའི་སྐབས། སྲིད་འཛིན་ལས་ཐོག Joe Biden དང Donald Trump གཉིས་ཀྱི་དབར་འགྲན་བསྡུར་བྱ་དགོས་པ་ཞིག་ཏུ་འགྱུར་རྒྱུ་ཡིན་པའི་ངོས་འཛིན་བྱེད་དགོས་པ་ཞིག་ཆགས་ཡོད་འདུག་སྲིད་འཛིན Joe Biden མཆོག་གིས་ཉེ་བའི་ནང་རྒྱལ་ཡོངས་སུ་ཁོང་ལ་རྒྱབ་སྐྱོར་ཡོང་རྒྱུའི་འོས་བསྡུའི་དྲིལ་བསྒྲགས་དང་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་སྤེལ་ཤུགས་ཆེ་རུ་དང་དེ་བཞིན་སྲིད་འཛིན་ཟུར་པ Donald Trump ལ་ཡང་སྐྱོན་བརྗོད་གནང་ཤུགས་ཧ་ཅང་གི་ཆེ་རུ་གཏོང་གནང་བཞིན་ཡོད་པ་རེད། དེ་ཡང་སྲིད་འཛིན Joe Biden མཆོག་གིས Donald Trump དང་ཁོང་གིས་གསར་གཏོད་གནང་བའི་ཨ་རི་རྒྱལ་ཁབ་སླར་ཡང་རླབས་ཆེན་དུ་བསྐྲུན་དགོས་རྒྱུའི་ལས་འགུལ་སྤེལ། ཨ་རིའི་རྒྱལ་ཁབ་ཀྱི་རྩ་དོན་ལ་ཚབས་ཆེའི་ཉེན་ཚབས་བཟོ་གི་ཡོད་རེད་ཅེས་སྐྱོན་བརྗོད་གནང་གི་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་དགའ་ལྡན་བཀྲ་ཤིས་ཡིན།